རྒྱུད་སྟོད་སྨད་གཉིས་དེ་བཞིན་རྒྱ་གར་ལྷོ་ཕྱོགས་སུ་ཆགས་པའི་འབྲས་སྤུངས་དགོན་པ་སོགས་ནས་ཕེབས་པའི་དགེ་འདུན་པ་དྲུག་ཅུ་དང་བོད་ནས་གསར་དུ་ཕེབས་པའི་དགེ་འདུན་པ་གཉིས་བཅས་ལ་དགེ་སློང་གི་སྡོམ་པ་འབོག་ཆོག་མཛད་དེ་གཙོ་བོ་བསླབ་པ་གསུམ་ཉམས་ལེན་བྱས་པའི་སྒོ་ནས་སངས་རྒྱས་ཀྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་གནང་དགོས་པའི་བཀའ་སློབ་ཕེབས་འདུག་རྒྱ་གར་བྱང་ཕྱོགས་སི་པི་ཏི་ནས་ཡིན་པའི་དགེ་སློང་བསོད་ནམས་མཁྱེན་རབ་ལགས་ནས། དགུང་ལོ་དགུ་ཙམ་ནས་རབ་ཏུ་བྱུང་ནས་ད་ལྟའི་ཆར་རྒྱུད་སྟོད་གྲྭ་ཚང་དུ་མདོ་སྔགས་གཉིས་ལ་སློབ་གཉེར་གནང་མུས་ཡིན་འདུག། ད་སྐུ་མདུན་རང་ནས་དེ་འདྲའི་དགེ་སློང་བསྒྲུབ་པའི་རག་ཡས་འདི་ཧ་ཅང་གི་ད་ག་ལོར། དམིགས་བསལ་གྱི་ད་འདི་ཞུ་སྐལ་བ་བཟང་པོ་ར་ང་ཚོ་ད། ཨ་ནས་ད་ད་གཙོ་བོ་ད་ད་སོ་སོ་བ་མོ་ལ་ཡག་པོ་རྒྱག་ཡས་དང་ཨ་ནས། ད་ཁས་ལེན་ཐམས་ཅད་ཡག་པོ་བྱེད་དགོས་ར་ད་དགེ་སློང་བསྒྲུབས་ཚར་ནས། ཨ་ནས་ད་ཚོ་སྡོམ་པ་ག་རེ་གནང་བྱུང་བ་ལ་ད་ཡག་པོ་གཙང་མ་ཡག་པོ་ཞིག་ཉར་ཐུབ་ཡས་ཤིག། ཨ་ནས་མ་འོངས་པ་ལ་འགྲོ་བ་ར་ཚང་མ་ལ་ཕན་ཐུབ་ཡས་ཤིག་ཡོད་ར། ད་དེ་འདྲའི་ཞིག་ཨ་ནས་ང་ཚོ་འབད་བརྩོན་བྱེད་དགོས་རེད།

བསྟན་པ་ཉམས་པ་སོར་ཆུད་དང་མི་ཉམས་གོང་འཕེལ་གྱི་ལས་འགན་ཆེན་པོ་ཡོད་པས་གང་ཐུབ་ཀྱིས་རྒྱལ་བའི་བསྟན་པར་ཞབས་འདེགས་སྒྲུབ་རྒྱུ་ཡིན་པ་འགྲེལ་བརྗོད་གནང་གི་འདུག།
ད་སྐུ་མདུན་འདུས་མཇལ་བྱུང་ཡང་དེ་ཐོག་མ་དང་པོ་རང་ཡིན། ཨ་ནི་དེ་རིང་སྐུ་མདུན་དྲུང་ནས་དེ་རིང་བསྙེན་རྫོགས་སྡོམ་པ་ཐོབ་པ་དེ་སྐལ་བ་བཟང་པོ་ཡིན་བསམ་གྱི་ཡོད། ཨ་ནི་སྐུ་མདུན་རང་ནས་དེ་རིང་ཨ་ནི་བཀའ་སློབ་བཟང་པོ་གཅིག་གནང་ཡང་ག་རེ་གསུངས་སོང་ན། ཨ་ནི་དགེ་སློང་ད་འདུས། དུས་སྙིགས་མའི་སྐབས་ལ་དེ་རིང་དགེ་སློང་སྡོམ་པ་ཐོབ་པ་འདི་ད་ཧ་ཅང་གི་སྐལ་བ་བཟང་པོ་རེད། སྡོམ་པ་ཐོབ་པ་འདི་ག་རེ་ཟེར་ད་ཆུད་ཟོས་སུ་མ་བཏང་བ་བྱེད་འདི་འདྲ་སྡོམ་པ་གནང་སོང།
ཡང་རྒྱ་གར་ལྷོ་ཕྱོགས་སུ་ཆགས་པའི་འབྲས་སྤུངས་བློ་གསལ་གླིང་ནས་ཡིན་པའི་དགེ་སློང་དཀོན་མཆོག་རིག་མཆོག་ལགས་ཀྱིས་ཁོང་ལ་དགེ་སློང་གི་སྡོམ་པ་ཐོབ་པར་ཧ་ཅང་གི་དགའ་སྤྲོ་བྱུང་བ་འགྲེལ་བརྗོད་གནང་ཞིང། དགེ་འདུན་པའི་སྡེ་གནས་མིན་ནི་དགེ་ཚུལ་སློང་གི་སྡོམ་པ་ལ་རག་ལས་ཡོད་པ་འགྲེལ་བརྗོད་གནང་གི་འདུག། ད་དེང་སང་ནང་པ་སངས་རྒྱས་པའི་བསྟན་པ་ལ་ན་ག་འདྲ་ག་རེ་ལ་རག་ལས་ན་ཨེ་ནི་དགེ་འདུན་གྱི་སྡེ་ལ་རག་ཡོད་རེད། དགེ་འདུན་སྡེ་དེ་ག་བ་ལ་རག་ལས་ན་ཨེ་ནི་འདུལ་བ་ལ་རག་ཡོད་འདུལ་བ་དེ་ད་ནང་ང་རང་ཚོ་ཨེ་ནི་དགེ་ཚུལ་སློང་སྡོམ་པ་ལ་རག་ལས་ཡོད་ར་དེ་འདྲས་ཡིན་པ་སོང་ཙང་ད་ང་ཚོ་དགེ་ཚུལ་སློང་སྡོམ་པ་དེ་དཔེ་ཡོད་བ་དེ་དཔེ་གལ་ཆེན་པོ་རེད་དེ་འདྲས་ཡིན་ཙང་ད་དེ་དཔེ་ཚོར་བ་དཔེ་ཡག་པོ་བྱུང་སོང། ཡང་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་དགེ་བཤེས་བློ་བཟང་གྲགས་པ་ལགས་ཀྱིས་ཁྲིམས་ཉིས་བརྒྱ་ལྔ་བཅུ་ང་གསུམ་ལྡན་པའི་དགེ་སློང་གི་སྡོམ་པ་ནི་ཚུལ་ཁྲིམས་ནང་ནས་མཆོག་ཏུ་གྱུར་བའི་སྡོམ་པ་ཞིག་ཡིན་པ་དང། དགེ་སློང་གི་སྡོམ་པ་ཞུ་བའི་སྐབས་ཁྱིམ་དུ་གནས་པའི་སྐྱོན་དང་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བའི་ཡོན་ཏན་མཐོང་བའི་དགོས་གལ་ཆེ་བའི་སྐོར་འགྲེལ་བརྗོད་གནང་བྱུང། རྒྱ་གར་འཕགས་པའི་ཡུལ་གྱི་པཎྜི་ཏ་བཅུ་བདུན་ཡང་ཕལ་མོ་ཆེ་དེ་ནི་བསྙེན་རྫོགས་དགེ་སློང་གི་རྟེན་ལ་བཞག་སྟེ། འོ་དེ་འདྲའི་བྱས་གནང་ཡོད་འདུག་ཟེར་ནས་དེ་ལྟ་བུའི་དཔེ་འབྲི་ཁྲིམས་ཉིས་བརྒྱ་ལྔ་བཅུ་རྩ་གསུམ་དང་ལྡན་པའི་དགེ་སློང་གི་སྡོམ་པ་རྣམ་པར་དག་པ་ཅིག་བསྲུངས། དེའི་རྟེན་ལ་བཞག་སྟེ་ཐོས་བསམ་སྒོམ་སོགས་གང་ཅི་ཞིག་སྒྲུབ་ཀྱི་ཡིན་ནའང་གཞན་དོན་གྱི་ཆེད་དུ།

གཞན་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ལོ་འཆར་ཅན་བོད་ཟླ་དང་པོའི་ནང་དགེ་ཚུལ་དང་དགེ་སློང་གི་སྡོམ་པ་གནང་སྲོལ་ཡོད་པ་དང་དེ་ཡང་བོད་རིགས་ཙམ་མིན་པར་ཐའེ་ཝན་དང་ཀོ་རི་ཡ་སོགས་ཕྱི་རྒྱལ་མི་རིགས་ལ་ཡང་སྡོམ་པ་དེ་ནི་གནང་སྲོལ་ཡོད་པ་དང་འདི་ཚེས་ཉི་ཤུ་རྩ་གཅིག་ཉིན་གྱི་སྔ་དྲོ་མུ་མཐུད་དེ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་རྒྱལ་མི་རིགས་ཁག་ཅིག་ཚུད་པའི་སེ་ར་བྱེས་དང་སྨད་དེ་བཞིན་དགའ་ལྡན་ཤར་རྩེ་དང་བྱང་རྩེ་སོགས་ཀྱི་དགེ་འདུན་པ་དྲུག་ཅུ་ཙམ་ལ་དགེ་སློང་གི་སྡོམ་པ་འབོག་ཆོག་མཛད་རྒྱུ་ཡིན་པ་མ་ཟད་འདི་ཚེས་ཉི་ཤུ་རྩ་གསུམ་བར་ཁྱོན་དགེ་འདུན་པ་ཉིས་བརྒྱ་བཞི་བཅུ་ལྷག་ལ་དགེ་སློང་གི་སྡོམ་པ་འབོག་ཆོག་མཛད་གཏན་འཁེལ་འདུག།

ད་ལྟ་ཚོགས་འདུ་འདིའི་ནང་ལོགས་རྩ་བའི་གི་གཞི་རྩའི་གི་ཚོགས་འདུ་འདིའི་ནང་ལོགས་ལ་ད་ད་ད་ཀ་བས་ན་ཡི་གི་གཙོ་བོ་ག་ལ་ན་བོད་རྒྱའི་དཀའ་རྙོག་སེལ་ག་ལ་རྒྱབ་སྐྱོར་ཚོགས་པས་ཀྱི་ལས་དོན་ག་རེ་བྱེད་དགོས་འདུག། ཞུ་གཏུག་ག་རེ་བྱེད་དགོས་འདུག། སྐུ་ཚོགས་ངོས་རྒྱབ་སྐྱོར་ག་ར་བྱེད་འོ་དོ་དེ་འབྲེལ་གྱི་གནས་ཚུལ་སྒང་ལ་ཅིག་ཆགས་ཀྱི་ཡོད་རེད། དེ་ལ་མཚུངས་བྱེད་བཅས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ད་ད་ད་ཇེ་སྡུག་ཇེ་སྡུག་འགྲོ་གི་ཡོད་རེད། བོད་ནང་ཁོར་ཡུག་གི་གནས་སྟངས་ཡང་ཇེ་སྡུག་འགྲོ་གི་ཡོད་རེད། དེ་འདྲ་ཡོད་ཚ་བ་ལ་དེ་འབྲེལ་གྱི་གནས་སྟངས་ཐོག་ནས་རྒྱབ་སྐྱོར་ཚོགས་པ་ངོས་ནས་ཡང་སོ་སོའི་ས་གནས་ཀྱི།

གི་གནད་དོན་ཡག་དེ་ཚོ་ཨི་ཅི་དང་རྒྱ་ནག་གི་བོད་པ་རྒྱ་ནག་ཅན་དུ་འགྱུར་ཡག་གི་སྲིད་ཇུས་དང་ཨ་ནི་ཞི་ཅིན་ཕིང་གི་ཀྲུང་གོ་ཅན་དུ་འགྱུར་ཡག་ཟེར་ཡག་གི་ད་དེ་འདྲ་གི་ཆབ་སྲིད་གི་ལས་འགན་དེ་ཤུགས་ཆེན་པོ་སྒྲུབ་ཡོད་ནི་སྒང་ལ་ཨ་ནི་ད་བོད་གི་ད་དགོན་པ་གྲྭ་ཚང་ཨ་ནི་སློབ་གྲྭ་ལས་ཀ་བྱེད་ཡག་གང་ལྟར་དང་རྒྱ་ནག་དམར་ཤོག་གཞུང་དང་འབྲེལ་བ་ཆགས་ཡག་གི་དེ་འདྲ་གི་ལས་གཞི་བྱེད་ཡག་ཚང་མ་ལ་ད་ཆབ་སྲིད་གི་དེ་ཤུགས་རྐྱེན་དེ་སླེབས་ཡོང་གི་ཡོད་རེད་བ། དེ་འདི་སྒང་ལ་ད་དེ་ཡིན་ཡ་དེ་ད་ཞི་ཅིན་ཕིང་གིས་གཅིག་གི་རྒྱ་ནག་ལ་འཛིན་པའི་སྲིད་ཇུས་དེ་དང་ཨ་ནི་བོད་ཀྱི་ཐོག་ལ་འཛིན་པའི་སྲིད་ཇུས་དེ་ད་ལོ་བཅུ་གི་ནང་ལོགས་ལ་འགྱུར་བ་ཤུགས་ཆེན་པོ་ཅིག་འགྲོ་བར་བ་བོད་མི་རིགས་རྩ་མེད་བཟོ་ཡ་གི་སྲིད་ཇུས་དེ་ཤུགས་ཆེ་རུ་བཏང་ཡོང་དུས་སྒང་ལ་ཨ་ནི་ད་ཆབ་སྲིད་སྒང་ནས་ཀྱི་ཁ་བྲལ་ལ་ངོ་རྒོལ་བྱེད་ཡ་དང་ཏཱ་ལའི་རུ་ཚོགས་དང་འབྲེལ་བ་བྱེད་ཡ་ཟེར་ཡ་དེ་ད་ཕྱོགས་གང་ནས་འགྲོ་བསྡད་ཡ་ཅིག་རེད། འདི་གནད་དོན་གཅིག་རེད་ད་གནད་དོན་གཉིས་པ་འདི། ཡང་ང་ཚོ་མ་བརྟག་གསལ་པོ་ཞིབ་འཇུག་བྱས་སོང་ན་འདི་རྒྱ་ནག་གི་ཆབ་སྲིད་ཅིག་རེད་ཟེར་གི་འདུག་ཆབ་སྲིད་ད་འདི་གིས། བོད་པ་གི་གཞོན་ནུ་སློབ་གྲྭ་ཆེན་མོ་གི་ལས་མཐར་ཕྱིན་རྒྱུ་དེ་ཚོ་ལས་ཀ་གཞུང་གི་ལས་ཀ་ལ་མཉམ་ཞུགས་བྱེད་ཡ་ལ་ཨ་ནི། ད་བཀག་འགོག་འདྲ་བོ་ཟེར་ན་འདྲ་ཡ་བཀག་རྒྱ་འདྲ་བོ་བྱེད་དེ། དེ་ནི་རྒྱ་ནག་གི་ནང་ལོགས་ན་ཡང་ད་དེ་ནང་བཞིན་སློབ་གྲྭ་ཆེན་མོ་མཐར་ཕྱིན་ནས་ནས་ལས་ཀ་བྱེད་མཁན་དེ་འདྲ་མང་པོ་ཡོད་རེད་དེ་ཚོ་བོད་ལ་ད་དཔེར་ན་འབོད་སྐུལ་བྱས་ནས་དང་བླངས་བྱས་ནས་བོད་ལ་རོགས་སྐྱོར་བྱེད་ཡ་ལ་འགྲོ་གི་ཡོད་ཟེར་ཡ་འདྲ་བོ་དང་བོད་ལ་སོང་ན་ནི་དམིགས་བསལ་གྱི་ཕོགས་ཆེན་པོ་སྤྲད་ཡ་དང་ནི་ཐོབ་ཐང་སྤྲད་ཡ་དང་སྲིད་ཇུས་གི་སྒང་ནས་ངས་རྒྱ་ནག་གི་ལོ་གཞོན་གཞོན་དེ་ཚོ་ད་སློབ་གྲྭ་ཆེན་མོ་མཐར་ཕྱིན་རྒྱུ་དེ་ཚོ་ཡ་ག་རེ་ཟེར་བོད་ལ་འགྲོ་ཡ་གི་ནི་དེའི་གི་ཆ་རྐྱེན་དེ་བསྐྲུན་དགོས་ཡ་དེ་ཁོ་ཡིས་བསྐྲུན་དགོས་ཡོད་ཡ་གི་དེ་འདྲ་གི་སྲིད་ཇུས་ཅིག་ཡིན་པ་དེ་ཡང་གསལ་བོ་ཤེས་གི་འདུག་ཤེས་ཡ་ཡིན་དེ་རེད། ཁོང་གིས་ད་དུང་རྒྱ་ནག་གི་སྲིད་ཇུས་ཀྱིས་བོད་མིར་ལས་ཀ་མེད་པའི་གི་དཀའ་ངལ་བཟོ་ཡོད་སྐོར་འདི་འདྲ་གསུངས་བྱུང།

སློབ་གྲྭ་ཆེན་མོ་མཐར་ཕྱིན་རྒྱུ་དེ་ཚོ་རང་བཞིན་གྱི་ལས་ཀ་འགྲོ་འཚོལ་འགྲོ་གི་ཡོད་རེད་བ། ད་གང་ལྟར་ཀྱང་འདི་འདྲའི་གི་བཀག་རྒྱ་མང་པོ་ཅིག་གི་ཆེད་རྒྱ་ནག་གཞུང་གི་སྲིད་ཇུས་གི་སྒང་ནས་འདི་འདྲ་མང་པོ་ཅིག་བསྐྲུན་ཡོང་དུས་སྒང་ལ་ཨ་ནི་བོད་གི་ད་སློབ་གྲྭ་ཆེན་མོ་མཐར་ཕྱིན་རྒྱུ་དེ་ཚོ་དཀའ་ལས་ཁག་པོ་འདྲ་བོ་ཅིག་ཆགས་ཀྱི་ཡོད་རེད། ད་དེ་ལས་གནད་དོན་གལ་ཆེན་པོ་ཅིག་གཞན་དག་ཅིག་ག་རེ་ཐུག་གི་འདུག་ཟེར་ན། བོད་ཀྱི་སློབ་གྲྭ་ཆེན་མོ་བ་དེ་ཚོ་ད་བོད་ཀྱི་གཞོན་ནུ་དེ་ཚོ་སློབ་གྲྭ་ཆེན་མོ་འགྲོ་ས་ད་མང་ཆེ་བ་དེ་མི་རིགས་སློབ་གྲྭ་ཆེན་མོ་དེ་ཚོ་ཁག་ལ་འགྲོ་གི་ཡོད་རེད། དེ་ཚོ་གི་ནང་ལོགས་ལ་ཨ་ནི་བོད་པ་གི་བོད་སྐད་དང་བོད་ཡིག་སྦྱངས་ནས་ཨ་ནི་ཆེད་ལས་དེ་འདྲ་དཔེར་ན་དེང་རབས་ཀྱི་ཆེད་ལས་སྦྱོང་ཡ་དེ་འདྲ་ཡོད་བ་མ་རེད། ད་མང་ཆེ་བ་དེ་ཡིག་སྒྱུར་དང་ལོ་རྒྱུས་ཟེར་ཡ་དང་རིག་གནས་ཟེར་ཡ་དེ་སྐོར་རེད། དེའི་སྐོར་ད་ལོ་དུས་ཚོད་འདི་ཚོའི་ནང་རྒྱ་ནག་ནང་ཕྱོགས་ཀྱི་བོད་སི་ནི་ད་བར་དུ་ཨ་ནི་ད་ལས་ཁུངས་དེ་ཚོའི་ནང་ལོགས་ལ་ཚོ་ས་མིག་དེ་ཚོ་ད་ཁེངས་ཚར་བསྡད་པ་རེད། ད་དགེ་རྒན་བྱེད་ཡ་དང་སྐད་སྒྱུར་བྱེད་ཡ་དང་གསར་འགོད་པ་བྱེད་ཡ་དེ་ཚོ་རེད་བ་དེ་ཚོ་ཚང་མ་ཁག་དེ་བ་རེད་དེ་འདི་གི་ལ་ད་རང་བཞིན་གྱི་རྒྱ་ནག་གི་སྲིད་ཇུས་ཀྱིས་ཨ་ནི་ལྷག་པར་དུ་བོད་ཀྱི་སྐད་ཡིག་སྦྱང་མཁན་གྱི་སློབ་གྲྭ་ཆེན་མོ་དེ་ཚོ་ནང་ལོགས་ལ་ཆེད་ལས་གསར་པ་མ་བཙུགས་ཨ་ནི་རྒྱ་ནག་ནང་བཞིན་ཆེད་ལས་ག་རེ་ཡིན་ན་སྦྱང་ཐུབ་ཡ་དེ་འདྲ་མ་བཙུགས་སྐབས་སུ་ཨ་ནི་ཆེད་ལས་སྦྱང་རྒྱུ་དེ་ཚོ་ཚང་མ་གཅིག་པ་འདྲ་བོ་ཆགས་ཡོང་དགོས་རེད་དེ་འདི་གི་ལ་ད་ད་སྤྱི་ཚོགས་སྒང་ལ་དེ་འདྲ་གི་ཆེད་ལས་གཅིག་པ་དེ་འདྲ

ད་ལྟའི་ས་གནས་ནང་ལོགས་ལ་ཡ་ད་ང་ཚོ་གྲ་སྒྲིག་བྱེད་དགོས་ཡ་ད་ལས་དོན་ག་རེ་བྱེད་དགོས་ཀྱི་ཡོད་ན་འདིའི་འགན་དེ་ཆ་ཚང་ང་ཚོ་ས་གནས་དེ་གའི་ཚོགས་ཀྱིས་ལེན་གྱི་ཡིན། རེད་བ། ཨ་ནི་དཔལ་འབྱོར་རྒྱབ་རྟེན་འདི་རྣམ་པ་ཚོ་གིས་བཞེས་རོགས་བྱེད་བྱེད་བྱེད་ཞུས་པ་བཞེས་སོང་བྱས་ནས་ད་ད་ལྟའི་ད་རིང་བར་དུ་ཕལ་ཆེར་ད་ད་ད་འབུམ། བརྒྱ་དང་སུམ་ཅུ་སོ་སུམ་ཅུ་སོ་གཉིས་ཟེར་བ་ཅིག་ད་ད་དངུལ་རྐྱང་འདུག་སེ་བྱས་ད་ལྔ་བཅུ་རྗེས་དྲན་གྱི་ཐོག་ལ་ཡ་དཔལ་འབྱོར་རྒྱབ་རྟེན་འདུག་སེ་མཁོ་སྒྲུབ་མཁོ་སྒྲུབ་གནང་ཐུབ་པ་འདུག་བྱུང་སོང།

རྒྱ་ནག་དང་འབྲུག་རྒྱལ་ཁབ་ཀྱི་བར་ས་མཚམས་བདག་དབང་གི་ཐད་གྲོས་མོལ་བྱེད་བཞིན་ཡོད་མེད་ལ་མ་ལྟོས་པར། རྒྱ་ནག་གཞུང་གིས་འབྲུག་རྒྱལ་ཁབ་དང་བོད་ཀྱི་ས་མཚམས་ཀྱི་བར་གྱི་བདག་དབང་ཐད་རྩོད་བཞིན་ཡོད་པའི་ཁུལ་དུ་གྲོང་གསེབ་གསར་སྐྲུན་བྱེད་བཞིན་ཡོད་ཅིང། གོང་ཞུས་གསར་འགྱུར་ཁང་གིས་ཧོང་ཀོང་གི་གསར་ཤོག་ལྷོ་རྒྱ་ནག་གི་ཞོགས་པའི་ཕོ་ཉ་ཞེས་པའི་རེས་གཟའ་ཉི་མའི་ཉིན་སྤེལ་བའི་གནས་ཚུལ་ལུང་འདྲེན་བྱས་པར་ལྟར་ན། རྒྱ་ནག་གཞུང་གིས་ད་ལྟའི་ཆར་འབྲུག་རྒྱལ་ཁབ་ཀྱི་ས་མཚམས་ཁུལ་དུ་གྲོང་གསེབ་གསུམ་འཛུགས་སྐྲུན་བྱེད་བཞིན་ཡོད་པ་རེད།

མདོར་ན་རྒྱ་ནག་གཞུང་གིས་མཐའ་མཚམས་སྲུང་བྱ་ཁོ་ནར་དམིགས་ཏེ་ས་མཚམས་ཁུལ་དུ་མི་མང་གནས་སྤོ་བྱེད་བཅུག་གི་ཡོད་པས་མ་ཚད། གནས་སྤོས་ཟིན་པའི་མི་མང་ཚོར་མ་འོངས་པའི་མདུན་ལམ་དང་འཚོ་བ་བརྟན་པོ་མེད་ཅེས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད།